ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་ཞིག་ཡོང་ཐབས་བྱེད་ཀྱི་ཡོད།
ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་ཟླ་བ་བཅུ་གཅིག་པའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་དང་པོའི་ཚེས་དྲུག་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་གནང་བའི་འཇམ་དབྱངས་ཆོས་སྐོར་གྱི་གསུང་ཆོས་ལེགས་པར་གྲུབ་པའི་རྗེས་སུ་ཨོ་སི་ཀྲི་ལི་ཡ་ནང་གི་འབྱུང་བ་མེ་ཡི་འཇིགས་པས་རང་བྱུང་གི་གནོད་འཚེའི་སྐོར་ལ་ཐུགས་ཕམ་དང་ཐུགས་སྨོན་མཛད་པ་སོགས་ཀྱི་ཐོག་ལ་བགྲོ་གླེང་ཞུ་ཡ་ཡིན།

དེ་རིང་སྨོན་ལམ་གོ་སྒྲིག་ཚོགས་ཆུང་ནས་དད་ལྡན་མི་མང་གི་ཞལ་འདེབས་ཀྱི་ས་བོན་གྱི་ཐོག་གོ་སྒྲིག་ཚོགས་ཆུང་གི་ངོས་ནས་ཁ་སྣོན་བྱས་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་དེ་ལ་ཁྱོན་ཧིན་སྒོར་བྱེ་བ་གཅིག་ཞལ་འདེབས་སུ་འབུལ་གཏན་འཁེལ་ཡོད་པའི་གསལ་བསྒྲགས་བྱས་ཡོད།
ཡང་རྒྱ་ནག་གི་ཧོན་ཆུ་ཚགས་ཤོག་གིས་གནས་ཚུལ་སྤེལ་གསལ་བྱས་ན་རྒྱ་ནག་གིས་རྒྱ་གར་དང་ཉེ་བའི་བོད་ཀྱི་ས་མཚམས་ཁུལ་དུ་དྲག་པོའི་དམག་སྦྱོང་གཞི་རྒྱ་ཆེ་བ་ཞིག་མགོ་འཛུགས་བྱས་ཡོད་པ་དང་དམག་སྦྱོང་དེའི་ནང་དུ་སྔོན་ཐོན་ཅན་གྱི་ལྕགས་ཁྲབ་འཁོར་ལོ་སོགས་ཚུད་པའི་ཆེས་དེང་དུས་ཅན་གྱི་མཚོན་ཆ་བེད་སྤྱོད་བྱེད་བཞིན་ཡོད་པར་འགྲེལ་བརྗོད་བྱས་པ་དང་དེ་ཡང་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་བཅིངས་འགྲོལ་དམག་མིའི་བཀོད་འདོམས་དམག་སྤྱི། ལོ་གསར་བ་དེའི་ནང་བོད་ཀྱི་ས་མཚམས་ཁུལ་གྱི་དམག་སྦྱོང་དེའི་ནང་ལྕགས་ཁྲབ་འཁོར་ལོ་དང་མེ་སྒྱོགས་དང་མེ་ཤུགས་འཕུར་མདའ་འགོག་སྲུང་གི་མཚོན་ཆ་སོགས་ལྷ་ས་ནས་ས་མཚམས་ཀྱི་ཁུལ་དུ་སྐྱེལ་འདྲེན་གྱིས་དྲག་པོའི་དམག་སྦྱོང་དེའི་ནང་མཉམ་སྦྱོང་བྱེད་བཞིན་པ་རེད་ཅེས་འགྲེལ་བརྗོད་བྱས་པའི་གནས་ཚུལ་སྤེལ་འདུག།

ད་ང་ཚོ་གསར་འགྱུར་གྱི་ཐོག་ནས་ད་ང་ཚོ་རང་ད་ལྟ Australia ནང་ལོགས་ལ་པའི་བྱེའུ་གཅིག་གི་ད་མེ་འབར་ནས་ད་སེམས་ཅན་བདག་ཏུ་མ་བཟུང་བའི་སེམས་ཅན་ད་ཁྱོན་ནས་པའི་ད་ས་ཡ་ཁ་ཤས་ད་སྡུག་བསྔལ་མྱངས་བྱས་བསྡད་ཀྱི་འདུག་པ།

གང་ལྟར། ད་ལུས་པོ་འདི་ང་རང་ཚོ་ཕྱོགས་དང་མཚམས་སུ་བག་ཁོས་ནས་སོ་སོར་ཕྱིན་འགྲོ་གི་ཡོད་རེད་དེ། ང་རང་ཚོའི་སེམས་རྒྱུད་ཀྱི་སྟེང་ལ་དད་པ་དང་དམ་ཚིག་ཟེར་ཡ་དེ་ད་ཉེ་རིང་ཡོད་མ་རེད། བྱིན་རླབས་ལ་རྒྱང་རིང་ཐུང་མི་མངའ་བ་ཞེས་གསུངས་པ་ནང་བཞིན་བྱས་ནས་དེ་འདྲ་ཡིན་དུས་ངས་ཀྱང་ཁྱེད་རང་ཚོ། དྲན་པར་བྱེད། སྤྱིར་སེམས་ཅན་ཐམས་ཅད་ཡང་སྒོས། ཨེ་ནི། བོད་གངས་ཅན་གྱི་ལྗོངས་ཀྱི་སེམས་ཅན་དང། ཨེ་ནི། ད་ལྟ། འདུས་པའི་ཨེ་ནི། ཁྱེད་རང་ཚོ། ཨེ་ནི། ཨེ་ནི། སྐྱ་སེར་ཕོ་མོ། མི་རིགས་མི་འདྲ། ཚང་མ་ལོག་ཨེ་ནི། ངས་ཡིན་ཁྱེད་རང་ཚོ་མ་བརྗེད་པ་བྱས་ངས་དྲན། ཨེ་ནི་ཁྱེད་རང་ཚོ་ཡིན། ཨེ

དེ་མིན་གྱི་ནང་པའི་ལུང་པ་མ་ཡིན་མཁན་ཚོའི་ནང་ལ་ཡིན་ནའང་དཔེ་རྣམ་དཔྱོད་ཅན་གྱི་མི་མང་པོས་དེ་ཡིད་འཕྲོག་བྱེད་དོ་སྣང་བྱེད་ཀྱི་འདུག་ག་ཟེར་བ་དེ་འདྲི་གཅིག་གིས་ད་པའི་དེ་འདྲི་གཅིག་གི་སྒོ་ནས་བསྟན་པ་ཡུན་རིང་དུ་གནས་པ་དེ་ལ་བརྟེན་ནས་འགྲོ་བ་མང་པོ་ལ་ཕན་ཐོགས་ཡོང་ཡང་བྱེད་ཀྱི་སྨོན་ལམ་ངས་རྒྱབ།